ཐེངས་འདིའི་སྔོན་རྩིས་འཆར་གཞིའི་འོག་གནད་དོན་འགའ་ཤས་ཐོག་གཞུང་གིས་དངུལ་ཕོན་ཆེན་བགོ་འགྲེམས་གནང་ཡོད་ཀྱང་གནད་དོན་འགའ་ཞིག་ལ་འཆར་དངུལ་བགོ་འགྲེམས་གང་ཡང་བྱས་མེད་པ་རེད་འདུག་དེ་ཡང་ཨོ་སི་ཀྲི་ལི་ཡའི་དཔལ་འབྱོར་བློན་ཆེན་སྐུ་ཞབས Josh Frydenberg མཆོག་གིས་ལོ་འཁོར་གྱི་སྔོན་རྩིས་འཆར་གཞིའི་འོག་ཁྲལ་རྩིས་ཆག་ཡང་དང་ལས་ཀའི་གོ་སྐབས་བསྐྲུན་ཐབས། གནད་འགག་ཆེ་བའི་ཞབས་ཞུའི་ཆེད་འཆར་དངུལ་བགོ་འགྲེམས་ཕོན་ཆེན་བྱས་ཡོད་པར་འགྲེལ་བརྗོད་གནང་དོན། སྔོན་རྩིས་འཆར་གཞི་དེའི་བརྒྱུད་ང་ཚོའི་རྒྱལ་ཁབ་ཀྱི་དཔལ་འབྱོར་སྟོབས་ཤུགས་ཉམས་པ་སླར་གསོ་བྱེད་པར་དམིགས་ཡོད། ད་ཆ་ལས་ཀའི་གོ་སྐབས་མང་པོ་ཞིག་རིམ་པས་ཡོང་གི་ཡོད་ཀྱང་གཞུང་གི་ངོས་ནས་མུ་མཐུད་ལས་མིའི་ལག་རྩལ་དང་འཛུགས་སྐྲུན། ནང་མི་ཁག་ལ་ཁྲལ་ཆག་ཡང་ཚོང་ལས་ཁག་ལ་མ་འཛུགས་རོགས་དངུལ་སྤྲད་ནས་རིམ་བཞིན་ལས་མེད་བའི་བརྒྱ་ཆ་ཉུང་དུ་བཏང་ཐུབ་ན་ང་ཚོ་ཚང་མར་གཏམ་བཟང་ཞིག་རེད་བསམ་གྱི་འདུག། འོན་ཀྱང་སྔོན་རྩིས་འཆར་གཞི་དེར་བསམ་ཚུལ་སྣ་ཚོགས་བྱུང་ཡོད་འདུག་པས། ཁ་གཏད་ཆབ་སྲིད་ཚོགས་པས་སྲིད་བློན་མཆོག་གིས་སྔོན་རྩིས་འཆར་གཞི་བརྒྱུད་སྔོན་རྩིས་མ་བཏང་བར་ཉུང་དུ་བཏང་ནས་དེ་འབྱུང་འགྱུར་འོས་བསྡུའི་སྐབས་སྤྱོད་ཆེད་ལྐོག་དངུལ་ཆེད་ཟུར་འཇོག་བྱས་ཡོད་པར་ཉེས་འཛུགས་བྱས་ཡོད་པ་རེད། ངལ་རྩོལ་ཆབ་སྲིད་ཚོགས་པའི་དཔལ་འབྱོར་ལྷན་ཁང་གི་མགྲིན་ཚབ་པ་སྐུ་ཞབས Jim Chalmers མཆོག་གིས་སྔོན་རྩིས་འཆར་གཞིར་སྐྱོན་བརྗོད་བྱས་པའི་ཐོག་གསུངས་དོན། གཞུང་གིས་སྔོན་རྩིས་འཆར་གཞི་གསལ་བསྒྲགས་འོག་སྒོར་ཐེར་འབུམ་བརྒྱ་ཙམ་འགྲོ་གྲོན་བཏང་ཡོད་པ་བཤད་ཡོད་ཀྱང་དོན་དངོས་ཡོད་ལ་སྒོར་ཁྲག་ཁྲིག་འགའ་ཤས་བུ་ལོན་རེད་དེར་བརྟེན་སྔོན་རྩིས་དེའི་བརྒྱུད་ཁོང་ཚོ་ངོམ་རྒྱུ་གང་ཡང་མེད། དངོས་གནས་བྱས་ན་འགྲོ་སོང་དེ་འདྲ་ཕོན་ཆེན་པོ་ཞིག་བཏང་རྗེས་ང་ཚོའི་དཔལ་འབྱོར་ཡར་རྒྱས་དང་སྟོབས་ཤུགས་ཆེ་རུ་འགྲོ་དགོས་པ་ཡིན་ཏེ་སྔོན་རྩིས་འཆར་གཞིའི་ཡིག་ཆ་ནང་ལ་ལོ་བཞིའི་རྗེས་སུ་ཡང་གླ་ཕོགས་ལ་འགྱུར་བ་གང་ཡང་འགྲོ་གི་མེད་པ་བཀོད་འདུག་དེ་ནི་གཞུང་གིས་དང་བླངས་ཐོག་སྔོན་རྩིས་འཆར་གཞིའི་ལམ་ལྷོངས་མེད་པ་ངོས་ལེན་བྱས་པ་འདྲ་པོ་རེད། ང་ཚོའི་བསམ་པར་གཞུང་གིས་གནད་དོན་གལ་ཆེན་མ་ཡིན་པ་མང་པོ་ཞིག་གི་ཆེད་དུ་འགྲོ་སོང་བཏང་བ་ནི་འཕྲོ་བརླག་རེད་བསམ་གྱི་འདུག་ལྷག་པར་དུ་ད་ལན་གྱི་སྔོན་རྩིས་འཆར་གཞིའི་ནང་ལྐོག་དངུལ་མི་འདྲ་བ་ཁག་ཉི་ཤུ་རྩ་གཅིག་ཙམ་ཞིག་ཡོད་པ་རེད། དེར་བརྟེན་ང་ཚོས་གཞུང་ལ་དངུལ་དེ་དག་དོན་དང་ལྡན་པའི་གནད་དོན་ཐོག་འགྲོ་གྲོན་གཏང་དགོས་ཞེས་ནན་སྐུལ་བྱེད་རྒྱུ་ང་ཚོའི་འོས་འགན་ཡིན། ཡང་སྲིད་བློན་མོ་རི་སན་མཆོག་གིས་ཁ་གཏད་ཚོགས་པས་ཉེས་འཛུགས་བྱས་པ་བཞིན་འབྱུང་འགྱུར་འོས་བསྡུ་ཆེད་ལྐོག་དངུལ་ཟུར་འཇོག་བྱས་པར་ངོས་ལེན་བྱས་མེད་པ་དང་ཁོང་གིས་སྔོན་རྩིས་འཆར་གཞིའི་དམིགས་ཡུལ་གཙོ་བོ་དེ་ནད་ཡམས་ལ་གདོང་ལེན་བྱེད་ཐབས་ཡིན་ཞེས་ཁོང་གིས་གསུངས་དོན། ང་ཚོ་ཚང་མས་ཤེས་དགོས་ཡ་ལ་ད་ཆ་ནད་ཡམས་ཀྱི་གནས་སྟངས་འོག་ཡོད་བཞིན་པ་རེད། དེར་བརྟེན་ང་ཚོས་ཀྱང་སྔོན་རྩིས་དེ་ནད་ཡམས་གདོང་ལེན་ལ་གཙོ་བོར་དམིགས་ནས་གཏན་འབེབས་བྱས་ཡོད། སྔོན་རྩིས་དེའི་འོག་ང་ཚོས་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་དྲག་སྐྱེད་ཡོང་ཆེད། ད་ལྟའི་ཆར་ང་ཚོའི་ཐུན་མོང་གི་ཁ་གཏད་ནི་ནད་ཡམས་སྡུག་པོ་དེ་ཡིན། དེས་ང་ཚོའི་མི་དམངས་ཀྱི་འཕྲོད་བསྟེན་ལ་དཀའ་ངལ་དང་མི་དམངས་རྣམས་ལས་ཀ་མེད་པ་དང་འཚོ་གནས་ལ་བརྡབ་གསིག་ཤུགས་ཆེན་བཏང་ཡོད། ད་བར་ཨོ་སི་ཀྲི་ལི་ཡའི་ནད་ཡམས་འགོག་སྲུང་གང་འཚམ་ལམ་ལྷོངས་བྱུང་ཡོད་ཀྱང། ནད་ཡམས་ཀྱི་སྐབས་ཆབ་སྲིད་རྩོད་པའི་དུས་ཚོད་ཞིག་མ་རེད། ངའི་ངོས་ནས་མི་མང་གི་འཕྲོད་བསྟེན་དང་འཚོ་གནས་སླར་གསོ་བྱེད་པར་འབད་བརྩོན་མུ་མཐུད་བྱེད་རྒྱུ་ཡིན། དེ་ལས་ལྷག་པའི་གནད་དོན་གང་ཡང་མཐོང་གི་མི་འདུག་འདི་ལོའི་སྔོན་རྩིས་འཆར་གཞིའི་འོག་སེམས་ཁམས་ཀྱི་འཕྲོད་བསྟེན་ཞབས་ཞུ་ཆེད་སྒོར་ཐེར་འབུམ་གཉིས་ཚེག་གསུམ་དང། ཁྱིམ་ཚང་གི་གཏུམ་སྤྱོད་དང་འཁྲིག་སྤྱོད་དང་དྲག་སྤྱོད་མྱོང་མཁན་རྣམས་ལ་རོགས་སྐྱོར་ཆེད་སྒོར་ཐེར་འབུམ་གཅིག་མ་ཟིན་ཙམ། རྒན་གསོ་ལྟ་སྐྱོང་ཁང་ཆེད་སྒོར་ཐེར་འབུམ་བཅུ་བདུན་ཚེག་བདུན་ཙམ་ཞིག་ཕྱག་དངུལ་བགོ་འགྲེམས་གནང་ཡོད་པ་དང་དེ་བཞིན་ཡོང་འབབ་ཉུང་བ་དང་འབྲིང་བའི་མི་རྣམས་ལ་ཁྲལ་ཆག་ཡང་བཏང་ཡོད་པ་རེད་འདུག་ཡང་ཁ་གཏད་ཚོགས་པའི་འགོ་ཁྲིད་སྐུ་ཞབས Anthony Albanese མཆོག་གིས། སྔོན་རྩིས་དེ Morrison གཞུང་གིས་ཕུགས་རྒྱང་རིང་པོར་བསམ་བློ་མ་བཏང་བར་འཕྲལ་སེལ་གྱི་ཆབ་སྲིད་དམིགས་ཡུལ་གྱི་ཤུགས་རྐྱེན་ཡོད་ཚུལ་སྐྱོན་བརྗོད་བྱས་ཡོད་པ་རེད། ཕུགས་རྒྱང་རིང་པོར་བསམ་བློ་བཏང་བ་ཡིན་ན། ཡར་རྒྱས་གཏང་སའི་ཕྱོགས་མང་པོ་ཡོད། འོན་ཀྱང་མ་འོངས་པར་གླ་ཕོགས་ཉུང་བ་དང་གླ་ཕོགས་འཕེལ་རྒྱས་མེད་པར་གང་ལྟར་འགྱུར་བ་ཆེན་པོར་འགྲོ་ཡི་ཡོད་པའི་རྟགས་གང་ཡང་མཐོང་གི་མི་འདུག་གལ་ཏེ་གཞུང་གིས་ང་ཚོའི་རྒྱལ་ཁབ། བུ་ལོན་སྒོར་ཁྲག་ཁྲིག་འགའ་ཤས་ཀྱི་ནང་ཡོད་པ་བཟོས་ཚེ་དེ་རྒྱུ་མཚན་དང་ལྡན་པར་བསྐུར་འོས་པའི་ཐག་གཅོད་ཅིག་ཡིན་པ་ཁུངས་སྐྱེལ་ཐུབ་པ་དགོས། ད་ལྟའི་དངུལ་རྩིས་འཆར་གཞིའི་ནང་ཕུགས་ལ་ཕན་པའི་འཆར་གཞི་བརྟན་པོ་གང་ཡང་མཐོང་གི་མི་འདུག། དེ་ཡང་ཨོ་སི་ཀྲི་ལི་ཡའི་ས་མཚམས་རྒྱལ་སྤྱིའི་མི་མང་རྣམས་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་དཀྱིལ་བར་སྒོ་རྒྱག་འཆར་ཡོད་པས་ལྷག་པར་དུ་མཐོ་སློབ་ཁག་གི་མ་འོངས་མདུན་ལམ་ངེས་གཏན་མེད་པ་ཡིན་འདུག་སྤྱིར་སྔོན་རྩིས་དེའི་ནང་ཤེས་ཡོན་ཐོག་སྒོར་ཐེར་འབུམ་འགའ་ཞིག་འཆར་འགོད་གནང་ཡོད་ཀྱང། རྒྱལ་སྤྱིའི་སློབ་ཕྲུག་ཡོང་སའི་སློབ་གཉེར་ཁང་རྣམས་ལ་སྒོར་ས་ཡ་ལྔ་བཅུ་ང་གསུམ་ཚེག་དྲུག་ཙམ་ལས་བགོ་འགྲེམས་གནང་མེད་པ་རེད་འདུག། ས་མཚམས་སྒོ་རྒྱག་དམ་དྲག་གི་རྐྱེན་པས་རྒྱལ་སྤྱིའི་སློབ་ཕྲུག་རྣམས་ཨོ་སི་ཀྲི་ལི་ཡར་སླེབས་མི་ཐུབ་པས་མཐོ་སློབ་ཁག་ལ་བརྡབ་གསིག་ཤུགས་ཆེན་འགྲོ་ཡོད་པ་རེད། དེ་ཡང་ནད་ཡམས་ཀྱི་སྔོན་དུ་རྒྱལ་སྤྱིའི་ཤེས་ཡོན་མཁོ་སྤྲོད་ནི་ཨོ་སི་ཀྲི་ལི་ཡའི་ཕྱིར་འདྲེན་གྱི་ཚོང་ཆེ་ཤོས་གསུམ་པ་དེ་ཡིན་པ་དང། ལོ་རེར་ཡོང་འབབ་སྒོར་ཐེར་འབུམ་བཞི་བཅུ་ཙམ་བྱུང་གི་ཡོད་འདུག་འོན་ཀྱང་ནད་ཡམས་བྱུང་བ་ནས་བཟུང་ཨོ་སི་ཀྲི་ལི་ཡའི་མཐོ་སློབ་ཁག་ཏུ་ལས་མི་ཁྱོན་བསྡོམས་སྟོང་ཕྲག་བཅུ་བདུན་ཙམ་ཞིག་ལས་ཀ་མེད་པར་གྱུར་ཡོད་པས་སྒོར་ཐེར་འབུམ་གཉིས་མ་ཟིན་ཙམ་གྱི་གྱོང་གུན་ཕྱིན་ཡོད་འདུག་ཨོ་སི་ཀྲི་ལི་ཡའི་ཚོང་འབྲེལ་ལྷན་ཚོགས་ཀྱི་སྤྱི་ཁྱབ་འགན་འཛིན Jennifer Westacott ལགས་ཀྱིས་ས་མཚམས་མུ་མཐུད་སྒོ་བརྒྱབ་པའི་རྐྱེན་གྱིས་ཡུལ་སྐོར་བ་དང་འབྲེལ་བའི་ཚོང་ལས་ཁག་ལ་གནོད་ཆེན་པོ་ཡོད་ཚུལ་འགྲེལ་བརྗོད་གནང་དོན། ངས་བྱས་ན་གཞུང་གི་སྲིད་བྱུས་ཧ་ཅང་དམ་པའི་ལམ་ཞིག་ལ་བསྐྱོད་ཀྱི་འདུག་ནད་པ་གཅིག་ཐོན་པ་དང་སྒོ་རྒྱག་དམ་དྲག་དང་མངའ་སྡེ་བར་གྱི་ས་མཚམས་སྒོ་རྒྱག་རྒྱུ་མཚམས་འཇོག་བྱེད་དགོས། དེ་ལྟར་བྱས་པའི་རྐྱེན་གྱིས་མི་བརྒྱ་ཆ་ལྔ་བཅུ་ང་གཉིས་ཙམ་ཞིག་གིས་ཨོ་སི་ཀྲི་ལི་ཡའི་ནང་ཁུལ་ལ་གུང་གསེང་འགྲོ་འདོད་ཡོད་ཀྱང་ནད་པ་ཐོན་ཚེ་མངའ་སྡེ་བར་གྱི་ས་མཚམས་སྒོ་རྒྱག་པར་བརྟེན་རང་ཉིད་ཁྱིམ་དུ་ཕྱིར་ལོག་ཐུབ་ཀྱི་མ་རེད་བསམ་པའི་ཞེད་སྣང་ཡོད་པ་ཐོན་ཡོད། ང་ཚོས་ཐོག་མར་ཨོ་སྟྲེ་ལི་ཡའི་ནང་དུ་འགྲུལ་སྐྱོད་ལྷོད་ཡངས་བྱས་པ་ཡིན་ན། རིམ་བཞིན་རྒྱལ་སྤྱིའི་ས་མཚམས་སྒོ་ཕྱེས་ནས་རྒྱལ་སྤྱིའི་སློབ་ཕྲུག་དང། ལས་མི་བ་རྣམས་ལེན་ཆོག། དེ་མིན་ལོ་བཞིའི་ནང་རྒན་གསོ་ལྟ་སྐྱོང་ཞབས་ཞུ་ཡར་རྒྱས་ཆེད་ཨོ་སྒོར་ཐེར་འབུམ་བཅུ་བདུན་ཚེག་བདུན་བགོ་འགྲེམས་གནང་ཡོད་པ་རེད། རྒན་གསོ་ལྟ་སྐྱོང་བར་སློབ་སྟོན་གནང་མཁན་གྱི་ཚོགས་པ Altura Learning ཞེས་པའི་འགོ་འཛིན་པ Yvie Webley ལགས་ཀྱིས་གསུངས་དོན། ད་ལན་གྱི་སྔོན་རྩིས་ནང་རྒན་རྒོན་ལྟ་སྐྱོང་མཁན་རྣམས་ལ་དམིགས་བསལ་གྱི་སློབ་སྟོན་དང་སྦྱོང་བརྡར་ཆེད་གཞུང་གིས་མ་འཛུགས་གནང་འཆར་ཡོད་པ་གསལ་པོ་བཀོད་འདུག་པས་དེ་ལ་རྗེས་སུ་ཡི་རངས་ཡོད། རྒན་གསོ་ཁང་གི་ནང་ལས་ཀ་བྱེད་མཁན་ལས་མི་རྣམས་ལ་ཚད་ལྡན་གྱི་སྦྱོང་བརྡར་དང་ཀུན་སློང་ཡག་པོ་དགོས་པ་ཡིན། དེ་ལྟར་ཡོད་ན་མི་ཚང་མར་རང་ཉིད་ཀྱི་ཕ་མ་རྒན་རྒོན་རྣམས་རྒན་གསོ་ཁང་ནང་བཞག་པར་ཡིད་ཆེས་དང་བློ་བདེ་བོ་ཡོང་ངེས་རེད། ཡང་དེ་བཞིན་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ཞབས་ཞུའི་ལྷན་ཚོགས་ཀྱི་སྤྱི་ཁྱབ་འགན་འཛིན་ཁེ་སཱན་དྲ་གྷོ་ལ་ཏི་ལགས་ཀྱིས་ལོ་མང་པོའི་རྗེས་སུ་གཞུང་གིས་དགོས་ངེས་ཅན་གྱི་སྤྱི་ཚོགས་ཞབས་ཞུ་ཁག་ལ་མ་འཛུགས་གནང་ཡོད་ཀྱང། དེའི་ཁོངས་སུ་མ་ཚུད་པའི་ཞབས་ཞུ་ཁག་ཅིག་ལ་རོགས་སྐྱོར་གང་ཡང་ཐོབ་མེད་ཅེས་ཁོང་མོས་གསུངས་དོན། ལོ་མང་པོ་ཞིག་གི་རྗེས་ལ་ད་ལན་གྱི་ལོ་འཁོར་སྔོན་རྩིས་ནང་གཞུང་གིས་རྒན་གསོ་ཁང་དང་སེམས་ཁམས་ཀྱི་འཕྲོད་བསྟེན། ཁྱིམ་ཚང་གི་གཏུམ་སྤྱོད་སོགས་ཀྱི་དགོས་མཁོ་ངེས་ཅན་ཡོད་པའི་གནད་དོན་ཁག་ལ་ཆ་དངུལ་བགོ་འགྲེམས་བྱས་ཡོད་པར་དགའ་པོ་བྱུང། འོན་ཀྱང། ཕྱོགས་གཞན་ནས་བཤད་ན། ལས་མེད་བ་དང་ཉམ་ཐག་རྣམས་ལ་དམིགས་པའི་རོགས་སྐྱོར་འཆར་གཞིའི་ནང་བཀོད་མི་འདུག་ལྷག་པར་དུ་ཕྲུ་གུ་ཡོད་པའི་མ་ཁེར་རྐྱང་རྣམས་དཔལ་འབྱོར་གྱི་དཀའ་ངལ་ཤུགས་ཆེན་འཕྲད་ཀྱི་ཡོད་པས་ཁོ་ཚོར་སྡོད་ཁང་རོགས་སྐྱོར་ཆེད་རོགས་སྐྱོར་སྣོན་མ་གང་ཡང་མི་འདུག་གཞུང་གིས་ལས་མི་སྦྱོང་བརྡར་དང་སློབ་སྟོན་ཆེད་དངུལ་ཆ་བགོས་བྱས་ཡོད་ཀྱང། སེམས་ཁམས་ཀྱི་འཕྲོད་བསྟེན་ཡག་པོ་ཡོང་ཆེད། ཐོག་མར་གཞི་རྩའི་དགོས་མཁོ་རྣམས་བསྒྲུབ་དགོས་པ་གལ་ཆེ་བ་ཡིན། ཨོ་སི་ཀྲི་ལི་ཡའི་ལས་མིའི་སྐྱིད་སྡུག་ལྷན་ཚོགས་ཀྱི་སྤྱི་ཁྱབ་སྐུ་ཞབས Michael O'Neil ལགས་ཀྱིས་སྔོན་རྩིས་དེའི་ནང་བུད་མེད་རྣམས་ལ་འཕྲད་པའི་དཀའ་ངལ་དཔེར་ན། ལས་ཀ་ཕུགས་བརྟན་མེད་པ་དང་གླ་ཕོགས་འཕར་རྒྱུ་མེད་པའི་གནད་དོན་ཐོག་འཆར་གཞི་ལག་བསྟར་གང་ཡང་བྱས་མེད་པར་སྐྱོན་བརྗོད་བྱས་ཡོད་འདུག་དེ་བཞིན་ཁོང་གིས་གཞུང་གིས་སྔོན་རྩིས་དེ་བུད་མེད་རྣམས་ལ་དམིགས་ཡོད་པའི་སྣང་ཚུལ་ཞིག་བཏོན་ཡོད་ཀྱང། དོན་དངོས་སུ་བུད་མེད་རྣམས་ལ་དགེ་མཚན་མེད་པ་རེད་ཅེས་གསུངས་ཡོད་འདུག་འོན་ཀྱང་ཐོབ་ཐང་འདྲ་མཉམ་མཐུན་སྒྲིལ་ཚོགས་པའི་ལས་བྱེད། Helen Dalley-Fisher། ལགས་ཀྱིས་དེ་ཡར་རྒྱས་ཀྱི་རྣམ་པ་ཞིག་རེད་ཅེས་གསུངས་དོན། ཟླ་བ་བདུན་གྱི་ནང་ཚུད་ལ་འགྱུར་བ་ཆེན་པོ་འགྲོ་ཡོད། ལོ་སྔོན་མའི་སྤྱི་ཟླ་བཅུ་པའི་ནང་གཞུང་གིས་ཨོ་སི་ཀྲི་ལི་ཡའི་མི་འབོར་བརྒྱ་ཆ་ལྔ་བཅུ་ང་གཅིག་བུད་མེད་རྣམས་ཀྱི་བདེ་སྡུག་དྲན་པ་བརྗེད་པ་ལྟ་བུ་རེད། ད་ཆ་གཞུང་གིས་རྒྱལ་ཁབ་ཀྱི་དཔལ་འབྱོར་ཡར་རྒྱས་ཆེད་བུད་མེད་རྣམས་ཀྱི་རིན་ཐང་ངོས་ལེན་བྱས་ཡོད། དེ་ཡང་སྙིང་སྟོབས་ཆེ་བའི་བུད་མེད་སྒེར་དང་ཚོགས་པ་མང་པོ་ཞིག་གིས་དཀའ་ལས་རྒྱག་ཡོད་པའི་འབྲས་བུ་རེད་བསམ་གྱི་འདུག་དེ་བཞིན་གཞུང་གིས་ཐེངས་དེར་ཕྲུ་གུ་ལྟ་སྐྱོང་གི་གནད་དོན་ལ་དོ་སྣང་བྱས་ཡོད་པ་དང་དེ་གནད་དོན་གལ་ཆེན་གྱི་ཚུལ་དུ་ཆ་འཛིན་བཞག་པ་ཙམ་གོམ་པ་མདུན་སྐྱོད་བྱས་པ་རེད་བསམ་གྱི་འདུག་ཡང་དེ་བཞིན་ཨོ་སྒོར་ས་ཡ་བརྒྱ་དང་ཉི་ཤུ་རྩ་དགུ་ཙམ་ཞིག་ཁྲིམས་དོན་རོགས་སྐྱོར་ཆེད་བགོ་འགྲེམས་གནང་ཡོད་པ་ལས། སེམས་ཁམས་འཕྲོད་བསྟེན་དཀའ་ངལ་ཡོད་པ་རྣམས་དང། ཁྱིམ་ཚང་གི་ཁྲིམས་དོན་དཀའ་ངལ་ཡོད་པའི་བུད་མེད་དང་འཁྲིག་སྤྱོད་མྱོང་ཡོད་པའི་ཕྲུ་གུ་རྣམས་ལ་ཁྲིམས་དོན་རོགས་སྐྱོར་ཆེད་ཡིན་འདུག་ཐེས་མེ་ནི་ཡའི་བུད་མེད་ཀྱི་ཁྲིམས་དོན་རོགས་སྐྱོར་ཁང་གི་སྤྱི་ཁྱབ་འགན་འཛིན། Yvette Cehtel ལགས་ཀྱིས་གསུངས་དོན། ད་ལོའི་སྤྱི་ཟླ་དྲུག་པ་མ་རྫོགས་བར་གཞུང་གི་ངོས་ནས་བུད་མེད་རྣམས་ལ་ཁྲིམས་དོན་རོགས་སྐྱོར་དམིགས་བསལ་གང་ཡང་མེད། དེར་བརྟེན་ད་ལན་གྱི་དངུལ་རྩིས་དེ་ལག་བསྟར་བྱེད་བར་རེ་སྒུག་བྱེད་བཞིན་ཡོད། གཞུང་གི་ངོས་ནས་ང་ཚོའི་ལས་འགུལ་ལ་བརྩི་མཐོང་བྱས་ནས་དེར་རོགས་སྐྱོར་བསྐྲུན་རྒྱུ་ཧ་ཅང་གལ་ཆེན་པོ་ཆགས་ཡོད། གནས་ཚུལ་དེ་ནི SBS གི་གསར་འགོད་པ Marcus Megalokonomos ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ།